རྗེས་དཔག་དང་པོ་བཤད་ནི་བཤད་ཐག་ཆོད་རེད་མ་རེད། རྗེས་དཔག་ནི་བཤད་ཐག་ཆོད་ནི་རེད་དེ། དེ་ནི་བཤད་པ་གོ་ལ་མིས་རྗེས་དཔག་དང་པོ་བཤད་པའི་རྒྱུ་མཚན་གོ་གཅིག་མང་པོ་བཤད་རེད་གཅིག་བཤད་དུས་འགྲིག་གི་མི་འདུག་གཉིས་བཤད་དུས་འགྲིག་གི་མི་འདུག་གསུམ་བཤད་དུས་འགྲིག་མི་འདུག་གང་ཙམ་ཡང་འུ་ཐུག་པ་རེད་ད་ང་ཁ་རྫོགས་ཚར་ད་ཁྱོད་རང་ལབ་ཤོག་ཟེར་ལབ་ད་ཚུར་རང་ལུགས་ལ་ད་འོ་ན་ཁྱོད་རང་ཁ་བདེ་མདོག་གོ་བ་ཞིག་འདུག་ཅིག་ཤོད་དང་ཟེར་ལབ་རེད་འོ་དེ་ཤ་ཚུགས་ཁུལ། དེས་ན་རང་དོན་རྗེས་དཔག་དང་པོ་བཤད་པའི་རྒྱུ་མཚན་བཤད་དགོས་སོ་ཟེར་ད་ཚུར་ཁ་ལོག་ཡོང་བ་རེད། ཞེས་ཡོང་དུས་ཙང་ད་རང་ལུགས་ལན་གོ་ལ་འདི་ཡིན་པར་འདིས་ནི་བསྟན་པ་དང་སྟོན་པ་ཚད་མར་སྒྲུབ་པའི་སྒོ་ནས་ཐར་པ་དང་ཐམས་ཅད་མཁྱེན་པར་སྒྲུབ་པའི་ལམ་འབྲས་བུ་དང་བཅས་པ་ཕྱིན་ཅི་མ་ལོག་པར་གསལ་བར་བྱེད་པ་ཡིན་ལ་དེ་དག་ཀྱང་རྗེས་སུ་དཔག་པ་ཉིད་ཀྱིས་དངོས་སུ་ངེས་པར་བྱེད་པ་དང། དེ་ལ་ཡང། གསུང་རབ་ཀྱི་དགོངས་པ་འགྲེལ་བའི་སྒོ་མང་དུ་བྱུང་ན་ཡང་སློབ་དཔོན་ཡབ་སྲས་གཉིས་ཀྱིས་ཐར་པ་རྒྱུ་འབྲས་རྣམས་གཏན་ལ་འབེབས་བྱེད་ཀྱི་ཚད་མ་ཡང་དག་དང་ལྟར་སྣང་ལེགས་པར་ཕྱེ་ནས་དེའི་རྗེས་སུ་ཞུགས་པས་སྐྱེས་བུའི་འདོད་དོན་ཕྱིན་ཅི་མ་ལོག་པ་ཐོབ་ནུས་པའི་ཐབས། གཏན་ལ་ཕབ་པའི་སྒོ་ནས་གསུང་རབ་འགྲེལ་བར་བྱེད་པ་ལ། གསུང་རབ་ཀུན་གྱི་རྣམ་འགྲེལ་ཚད་མ་ཀུན་ལས་བཏུས་པའི་ཚད་མའི་ད་དེ་རེད་ད་དོན་དང་དོན་མ་ཡིན་པ་ཟེར་སྐད་ཆ་གོ་དེ་སླེབས་པར་རང་ལུགས་ལ་ལན་དེ་འདྲ་རྒྱག་དགོས་རེད། རྗེས་དཔག་པ་དང་པོ་བཤད་དགོས་རྒྱུ་དེ་ག་ད་དོན་དང་དོན་མ་ཡིན་པ་རྣམ་པར་འབྱེད་པ་ལ་རག་ལས་པའི་ཕྱིར་དེ་འདྲ་ཟེར་རྒྱུ་རེད། དོན་དང་དོན་མ་ཡིན་པ་ཟེར་ཡག་གོ་བཞག་སྟངས་གོ་མི་འདྲ་ཟེར་གྱི་གནོད་པའི་སྡུག་བསྔལ་དང། འོ། ཐར་པ་མྱ་ངན་ལ་སོགས་པ་དེ་ཚོ་དོན་དང་དོན་མ་ཡིན་པ་ལ་སོ་སོར་བཞག་རེད་འོ་དེ་འདྲས་མ་བཞག་ཀ་བྱས་ནས་དོན་དང་དོན་མ་ཡིན་པ་རྣམ་པར་འབྱེད་པ་ལ་རག་ལས་ཞེས་པའི་དོན་གོ། སློབ་དཔོན་ཕྱོགས་གླང་དང་ཆོས་ཀྱི་གྲགས་པ་ལ་སོགས་པ་ཁོང་རང་གི་གཞུང་ནས་གསུངས་པའི་ཚད་མའི་མཚན་ཉིད་དབྱེ་བ་འོ་དེའི་རྣམ་གཞག་དེ་ཚོ་དོན་ཡིན་པ་དེ་བཞག། ཕྱི་རོལ་པ་རྣམས་ཀྱིས་ཚད་མའི་མཚན་ཉིད་དང་དབྱེ་བ་ལ་སོགས་པ་དེ་ལྟར་བཞག་པ་དེ་དོན་མ་ཡིན་པ་ལ་བཞག་ནས་དེ་ཉིད་གཉིས་པོ་དེ་སོ་སོར་འབྱེད་པ་ལ་ཨོ་ད་རྗེས་དཔག་ལ་རག་ལས་པ་རེད་ཟེར་རོ། ད་དེའི་རྒྱུ་མཚན་གྱིས་རྗེས་དཔག་དང་པོར་བཤད་ཨོ་ད་དུག་བཤད་དགོས་ཡོད་མ་རེད། དབྱེ་བ་དང་འཇུག་ཚུལ་སོགས་བསྟན་པ་ཡང་ཤིན་ཏུ་རྟོགས་དཀའ་བར་གཟིགས་ནས། སློབ་དཔོན་འདི་ཉིད་ཀྱིས། སློབ་དཔོན་འདི་ཉིད་ཟེར་དེ་དཔལ་ཆོས་ཀྱི་གྲགས་པ་རང་ཉིད་རེད། ཕྱོགས་ཀྱི་གླང་པོས་ཚད་མའི་མཚན་ཉིད་སོགས་རྣམ་པར་གཞག་པ་ནི་རིགས་པ་དང་ལྡན་པའི་ཕྱིར་དོན་ཡིན་པ་གོ་བཞག་པ་རེད། ཡིད་བརྟན་པ་རྣམས་ཀྱིས་མཐོང་བའི་དོན་རགས་པ་ཙམ་ལ་ཡང་འཁྲུལ་བ་དང། ཡིད་བརྟན་པས་མཐོང་བའི་དོན་རགས་པ་ཙམ་ལ་འཁྲུལ་བ་ཟེར་ཕྱི་རོལ་པ་རྣམས་ལ་ཟེར་ཡག་རེད་ཡིན་རྒྱུ་ཟེར་ཡག་རེད་ཁོ་ཚོ་ཚེ་ལ་སླེབས་དུས་དེ་འདྲའི་ལ་གྲུབ་ཀྱི་རྣམ་མི་ཤེས། ཀྱི་མཐོང་བའི་དོན་རགས་པ་ཙམ་ལ་ཡང་འཁྲུལ་པར་ཞུགས་པའི་གཞན་སྡེ་བྱེ་བྲག་པ་སོགས་ཀྱི་ཚད་མའི་འཇུག་ཚུལ་སོགས་རྣམ་པར་གཞག་པ་ནི་རིགས་པ་དང་མི་ལྡན་པའི་ཕྱིར་དོན་མ་ཡིན་པ་རེད། ཞེས་རྒྱས་པར་ལེའུ་དང་པོ་འདིར་འབྱེད་པར་བྱེད་པ་ཡིན་ལ། དེ་དག་སོ་སོར་ཕྱེ་ནས་འཇོག་པར་བྱེད་པ་ཡང་རྗེས་སུ་དཔག་པ་ཉིད་ལ་རག་ལས་པ་ཡིན་ནོ་ཞེས་གོ་བར་བྱ་བའི་ཕྱིར་དུ་དེ་ལ་ལོག་པར་རྟོག་པ་དང་པོར་སྔོན་དུ་འགྲོ་བས་ཨན་རྗེས་དཔག་དང་པོ་བཤད་རང་ལུགས་ལན་བརྒྱབ་དེ་དག་རང་ལུགས་དེ་དེར་དོན་དང་དོན་མ་ཡིན་པ་རྣམ་པར་འབྱེད་པ་རྗེས་དཔག་ལ་རག་ལས་པའི་ཕྱིར་ཟེར་དེའི་ལན་གཅིག་རང་ལུགས་སླེབ་དགོས་པ་རེད། ཡིན་ན་ཡང་དོན་དང་དོན་མ་ཡིན་པ་ཟེར་ཡག་དེའི་དོན་བཞག་སྟངས་དེ་འདྲའམ་ཁ་ཅིག་གིས་དོན་དང་དོན་མ་ཡིན་པ་ཟེར་ཡག་གོ་བཞག་སྟངས་སྒྲ་མ་རང་ལུགས་ལ་དོན་དང་དོན་མ་ཡིན་པ་འབྱེད་པ་རྗེས་དཔག་ལ་རག་ལས་པའི་ཕྱིར་དུ་རང་ལུགས་ལྟ་ས་སྟངས་ཡོད་འདོད་ལྟ་དོན་གང་ཡང་རུང་བ་ཅིག་དོན་མ་ཡིན་པ་གང་ཡང་རུང་བ་ཅིག་སོ་སོར་འབྱེད་པ་ལ་རྗེས་དཔག་ལ་རག་ལས་མི་འདུག་མངོན་སུམ་འབྱེད་ཀྱི་འདུག་བ་མངོན་སུམ་གྱིས་འབྱེད་པ་དེ་སྐབས་སུ་ཡུལ་རྟོགས་ཕྱིན་ཆད་ལ། བློ་གང་དང་གང་ཡིན་ན་ཡང་ཁོའི་ཡུལ་རྟོགས་ཕྱིན་ཆད་ལ། ཡིན་པ་དང་མ་ཡིན་པ་གཉིས་པོ་སོ་སོར་ཕྱེ་ནས་ཡིན་མ་ཡིན་པ་དེ་ཕར་བཀག་ནས་ཡིན་པ་དེ་ཚུར་མ་རྟོགས་རང་རྟོགས་རེད་བ། བློ་གཅིག་གིས་ཡུལ་མ་རྟོགས་ན་ད་ག་ནས་རྟོགས་ཕྱིན་ཆད་ལ་དོན་དང་དོན་མ་ཡིན་པ་མ་འབྱེད་པ་ལ་ཐབས་ཡོད་མ་རེད་བློ་ཁོས་དོན་དང་དོན་མ་ཡིན་པ་འབྱེད་དགོས་རེད། ཡིན་ན་ཡང་དེ་ཁོ་ག་རེ་ཟེར་དོན་དང་དོན་མ་ཡིན་པ་སེ་རགས་པ་ཙམ་ཞིག་ཆགས་འགྲོ་བ་རེད་བ་རགས་པ་ཟེར་བ་ག་རེ་ཟེར་དེ་འདྲ་ཆགས་འགྲོ་བ་རེད་བ་འོ་དེའི་ཆ་ནས་དོན་དང་དོན་མ་ཡིན་པ་འབྱེད་པ་སེ་དེ་ཙམ་གྱིས་འགྲིག་གི་མི་འདུག་ཟེར་ལ། ད་ཤ་མ་དེ་ཡས་སྤྱིར་བཏང་བྱས་ན་ར་ཁོ་ག་རེ་བཤད་པར་མིས་དོན་དེ་ཐར་པ་མྱང་འདས་བཞག་དོན་མ་ཡིན་པ་ནི་སྡུག་བསྔལ་ལ་སོགས་པ་བཞག་སོང་ཨོ་དེ་ཟེར་ན་དེ་ཙམ་གྱིས་འགྲིག་གི་མི་འདུག་དེ་ལ་གཉིས་ཀ་ལ་རག་ལས་པ་དེ་སློབ་དཔོན་ཕྱོགས་གླང་སོགས་ཟེར་བ། ད་ག་རེ་བཤད་ཟེར་ན། སློབ་དཔོན་ཕྱོགས་གླང་དང་ཆོས་ཀྱི་གྲགས་པ་ལ་སོགས་པའི་གཞུང་ནས་བཤད་པའི། ཚད་མའི་མཚན་ཉིད་དབྱེ་བ་ལ་སོགས་པ་དེ་ཚོའི་འཇོག་ཚུལ་དེ་ཚོ་འོ་རིགས་པ་དང་ལྡན་པའམ་དོན་དེ་ཡིན་པ་དེ་ལ་བཞག། ཕྱི་རོལ་བ་འཇིག་རྟེན་པའི་དཔེར་ན། གནས་ཚུལ་རགས་པ་ཙམ་ལ་ཡང་འཁྲུལ་བསྡད་མཁན་གྱི་ཕྱི་རོལ་བ་རྣམས་ཀྱིས་ཚད་མའི་མཚན་ཉིད་དང་དབྱེ་བ་དང་དེ་འདྲ་མང་པོ་བཞག་གི་རེད་དེ་ཚོ་རིགས་པ་མ་ཡིན་པའམ་དོན་མ་ཡིན་པ་ལ་བཞག་ནས་དེ་གཉིས་སོ་སོར་འབྱེད་པ་ཁོ་རྗེས་དཔག་ཉིད་ལ་རག་ལས་པ་རེད། ཡིན་པ་དེ་ག་རེ་རེད་ཟེར་དུས་ཙང།

རེད་བ་བུམ་འཛིན་མིག་ཤེས་ལྟ་བུ་དེ་གི་ག་རེ་ཟེར་ན་ཐ་ན་འདིར་རྒྱབ་ལོགས་ཁོ་ན་བུམ་པ་གོ་བུམ་པ་མ་ཡིན་པ་འཛིན་མཁན་གྱི་བློ་ཅིག་ཡོད་ན་བུམ་འཛིན་མིག་ཤེས་ཀྱི་བུམ་པ་བུམ་པ་ཡིན་པ་སྟོན་ཚེ་དེ་འདྲའི་ལོག་རྟོག་དེ་ཙམ་དང་དགག་ཐུབ་པ་རེད་དེ་འདིའི་ལོག་རྟོག་དེ་དགག་ཐུབ་ཀྱིའང་མ་རེད་འོ་དེའི་བྱས་ཙང་དེ་རྗེས་སུ་དཔག་པ་ཉིད་ལ་རག་ལས་པ་ཡིན་ཙང་ལོག་པར་རྟོག་པ་སྔོན་དུ་འགྲོ་བ་དང་པོར་བཤད་དོ་གསུང་དུའང་བཤད་པ་ཡིན་ནོ། འོ་དོ་ད་འདིར་རང་ལུགས་ལན་དེ་ཐེབས་ཀྱི་ཡོད་པའི་སྐད་ཆ་བྱེད་ཐང་ཆེན་ཡོང་དུས་ཙང་དེར་ཁག་ཡར་མར་ཁ་ཅིག་གི་སྟེང་ལ་ཁྱེད་རང་རྗེས་དཔག་དང་པོ་བཤད་ཚེ་འོ་ན་དང་པོ་རང་ནས་ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་གཏན་ཚིགས་ཅན་ཡིན་ནམ་དང་པོ་རང་ནས་རྟགས་ཡང་དག་བཤད་ཀྱི་འདུག་མ་གཏོགས་རྗེས་དཔག་ཚད་མའི་སྐད་ཆ་ཙང་ཉིད་ནི།

ཅི་ཡིན་སྙམ་ན་རྗེས་སུ་དཔག་པ་དང་གཏན་ཚིགས་བཤད་དགོས་དེ་ག་རེ་ཟེར་རྗེས་དཔག་བཤད་པ་བྱེད་པ་ལ། རྗེས་དཔག་བཤད་པ་བྱེད་པ་ལ་རང་གི་རྟེན་རྟགས་ཡང་དག་ལ་བརྟེན་ནས་གཞལ་བྱ་ལྐོག་གྱུར་ལ་གསར་དུ་མི་སླུ་བའི་རིག་པ་སྟེ་རྗེས་དཔག་ཚད་མའི་མཚན་ཉིད་བཤད་དགོས་རེད། དེ་ཤེས་པར་བྱེད་པ་ལ་རང་གི་རྟེན་དུ་གྱུར་པའི་རྟེན་རྟགས་ཡང་དག་བཤད་དགོས་རང་གི་རྟེན་དུ་གྱུར་པའི་རྟེན་རྟགས་ཡང་དག་བཤད་དགོས་ལ་ཨ་ནི་ཚུལ་གསུམ་དང། འོ་དེས་དེ་ཚོའི་མཚན་ཉིད་སྐད་ཆ་དེ་མ་བཤད་ན་རྟགས་ཡང་དག་བཤད་ཡས་མེད་པ་ཡིན་ཙང་འོ་དང་པོ་རྟེན་རྟགས་ཡང་དག་དེ་བཤད། རྟེན་རྟགས་ཡང་དག་དེ་བཤད་པའི་སྒོ་ནས་ཁོ་ལ་བརྟེན་མཁན་གྱི་རྗེས་དཔག་ཚད་མ་དེ་བཤད་ཀྱི་ཡོད་ས་ད་གང་བྱས་དེ་རེད་རྟགས་ཡང་དག་བཤད་པའི་སྒོ་ནས་རྗེས་དཔག་ཚད་མ་བཤད་པ་ཡིན་ཟེར་གྱི་རེད་འོ་རྗེས་སུ་དཔག་པ་ནི་གཏན་ཚིགས་ལ་བརྟེན་ནས་རང་གི་གཞལ་བྱ་གོ་བར་བྱེད་པ་ཡིན་ལ་དེ་ཡང་བྱས་ད། གཏན་ཚིགས་ཁོ་ལ་ག་རེ་ཟེར་ན་འདྲ་མི་འདྲ་ལབ་མཁན་འདུག་ཟེར་ཡ་རེད། ཚུལ་གཅིག་རྟགས་ཡང་དག་གི་མཚན་ཉིད་ཡིན། ཚུལ་གཉིས་རྟགས་ཡང་དག་གི་མཚན་ཉིད་ཡིན། ཚུལ་གསུམ་རྟགས་ཡང་དག་གི་མཚན་ཉིད་ཡིན། ཚུལ་བཞི་རྟགས་ཡང་དག་གི་མཚན་ཉིད་ཡིན། ཚུལ་དྲུག་རྟགས་ཡང་དག་གི་མཚན་ཉིད་ཟེར་མང་པོ་ལབ་མཁན་ཡོད་བྱས་ཙང་མི་འགྲིག་མཁན་ཚོ་གང་ག་ཕར་བཀག་ཨ་ནི་འགྲིག་པ་ཁོ་ཚུར་འགྲུབ་དགོས་པ་ཡིན་ཙང་དེའི་ཆེད་དུ་བྱས་ནས་དང་པོ་གཏན་ཚིགས་བཤད་པ་རེད། འོ་ཟེར་མཐོང་བས་བྱས་ཙང་དེ་འདྲ་ཚུལ་གཅིག་གཉིས་བཞི། འོ་དྲུག་འདུག་དེ་ཚོ་གང་ག་ལ་རྟགས་ཡང་དག་གི་མཚན་ཉིད་ལ་འགྲིག་ཡོད་མ་རེད་ཕར་བཀག། ད་ག་རེ་རེད་ཟེར་ན། འོ་དེ་ནི་རྟགས་ཡང་དག་ཟེར་ཏེ་ཚུལ་གསུམ་གྲུབ་མཁན་བྱུང་ན་དེ་རྟགས་ཡང་དག་གྲུབ་ཀྱི་རེད་ཟེར་ནས་ཁོ་བཤད་པ་དེ་ལ་རྗེས་སུ་དཔག་པ་འབད་མེད་དུ་གྲུབ་པས་གཏན་ཚིགས་བཤད་པ་ཡིན་ནོ། དུག་ཅན། ད་ཅིག་སྣ་ཁ་ཅིག་གིས་ཟེར་ར་འོ་ན་དེ་འདྲ་བྱས་སོང་ན་ནི། འོ། ཚད་མ་རྣམ་ངེས་དང་ཚད་མ་ཀུན་བཏུས་གཉིས་ལ་མིའི་ཚུལ་བཏང་ཕ་བཏང་བཏང་ས་ནང་ནང་ཞིག་འོ་ན་དེ་འདྲ་བྱས་སོང་ན། འོ། ད་ལྟ་དེའི་ཚུལ་གཅིག་དེ་ལྟ་ཁར་ས། སློབ་དཔོན་ཕྱོགས་གླང་གི་གཞུང་ནས་བཤད་པའི་ཚད་མའི་མཚན་ཉིད་དང་དབྱེ་བ་ལ་སོགས་པ་དེ་དོན་ཡིན་པ། གཞན་སྡེས་བཤད་པའི་གཞུང་དེ་ནས་བཤད་པའི་ཚད་མའི་མཚན་ཉིད་དང་དབྱེ་བ་ལ་སོགས་པ་དེ་དོན་མ་ཡིན་པ་ཡིན། དེ་འབྱེད་པ་ལ་རྗེས་དཔག་ལ་རག་ལས་ཟེར་བ་ནི་ཁོའི་རྒྱུ་མཚན་གྱིས་རྗེས་དཔག་དང་པོ་བཤད་དགོས་ཟེར་ན་འོ་ན་ཚད་མ་ཀུན་བཏུས་དང་ཚད་མ་རྣམ་ངེས་གཉིས་སུ་དགོས་པ་དེ་འགྲོ་བར་ཐལ་ཟེར་ན་སྐྱོན་ཡོད་མ་རེད་ཅེས་ད་རང་ལུགས་ལ་རོལ་མེད་རེད། ག་རེ་རེད་ཟེར་ན། ལོག་རྟོག་དགག་པའི་དབང་དུ་བྱས་ན། རྗེས་དཔག་དང་པོ་བཤད་དགོས་རེད། ཚད་མ་ཀུན་བཏུས་དང་ཚད་མ་རྣམ་ངེས་གཉིས་དབང་དུ་ལོག་རྟོག་དགག་པའི་དབང་དུ་བྱས་ནས་བཤད་པ་མ་རེད། རྒྱུད་ལ་སྐྱེ་བའི་རིམ་པའི་དབང་དུ་བྱས་ནས་བཤད་པ་རེད།

ཨོ་འདུག་སེ་རེད་བྱས་པར་ཡང་ཨོ་ཚད་མ་རྣམ་ངེས་ལ་སོགས་པ་མངོན་སུམ་དང་པོར་བཤད་པ་ནི་སྐྱེ་ཚུལ་གྱི་རིམ་པ་ཡིན་ལ་བྱས་པ་རེད། རེད་པ། རྗེས་དཔག་སྐྱེས་པ་བྱེད་པ་ལ་མི་ཁོའི་རྒྱུད་ལ་རྗེས་དཔག་ཚད་མ་སྐྱེས་པ་ལ་མངོན་སུམ་ཚད་མ་ཅིག་སྔོན་དུ་མ་སོང་བར་རྗེས་དཔག་ཚད་མ་སྐྱེ་ཡག་ཡོད་མ་རེད། མེད་པ་གར་རྗེས་དཔག་ཚད་མ་སྐྱེས་པ་བྱེད་པ་ལ་རྟགས་ཡང་དག་གོ་དགོས་ལ་ཨ་ལི་ཀོ་ལ་མི་ཁོས་རྟགས་གོ་དགོས་རེད་པ་རྗེས་དཔག་ཚད་མ་སྐྱེ་ས་ཁོ་ལ་རྟགས་ཅིག་གོ་དགོས་རེད་པ་རྟགས་གོ་བ་བྱེད་པ་ལ་ཨ་ལི་མ་རྟགས་མ་རྟགས་ཡིན་པས་མཐུན་དཔེ་ཧ་གོ་དགོས་རེད་པ་མཐུན་དཔེ་ཧ་གོ་ན་དཔེར་ན་དཔྱིད་ཀྱི་ཆོས་ཅན།

འོ། དེ་ནི་རྟགས་ཆོས་དོན་གསུམ་ངེས་དགོས་རེད་དེ་ནི་མཐུན་དཔེ་ངེས་དགོས་ཡིན་དུས་ད་མངོན་སུམ་ཅིག་སྔོན་དུ་མ་སོང་བ་ལ་རྗེས་དཔག་ཚད་མ་སྐྱེ་ཡག་ཡོད་པ་མ་རེད་བྱས་ཙང་རྒྱུད་ལ་སྐྱེ་བ་ལ་མངོན་སུམ་ཅིག་སྔོན་ལ་སྐྱེས་ནས་རྗེས་དཔག་གཞུག་ལ་སྐྱེ་དགོས་རེད་ད་རྗེས་དཔག་ཁོ་རེད་པ་ཨ་འོ་དུག་ཡིན་དུས་ད་ཚད་མ་རྣམ་ངེས་དང་ཀུན་བཏུས་གཉིས་ཀྱི་སྐབས་སུ་རྒྱུད་ལ་སྐྱེ་བའི་རིམ་པའི་དབང་དུ་བྱས་ནས་བཤད་པ་རེད་རེད་བ། ད་ད་ལྟ་འདིའི་སྐབས་སུ་བྱས་ན་ལོག་རྟོག་འགོག་པའི་དབང་དུ་བྱས་ནས་བཤད་པ་ཡིན་ལོག་རྟོག་འགོག་པའི་དབང་དུ་བྱས་ནས་བཤད་ན་ཚད་མ་རྣམ་ངེས་དང་ཁོ་གཉིས་གཉིས་ལའང་ད་ག་རང་བཤད་དགོས་རེད་རྒྱུད་ལ་སྐྱེ་བའི་རིམ་པའི་དབང་དུ་བྱས་ན་འདིའི་སྐབས་སུ་ད་ག་རང་བྱས་ནས་ཡོང་དགོས་རེད་ཅེས་དང། དེ་རེད་པ་མི་ཁོ་རང་དགོས་པ་སོ་སོ་སོའི་ཆེད་དུ་དང་པོ་རང་ནས་རྩོམ་མཁན་གྱི་གང་ཟག་གི་དགོས་པ་དེ་འདྲའི་ཅིག་གི་ཆེད་དུ་ཡིན་བསམ་ནས་ཡོད་ན་དེ་ནང་འགལ་གང་ཡང་ཡོད་མ་རེད་པ་འོ་འདུག་སེ་རེད་བྱས་པ་ཡིན་པ་རེད་ད་ཚད་མ་རྣམ་ངེས་ལ་སོགས་པ་མངོན་སུམ་དང་པོར་བཤད་པ་ནི་སྐྱེ་ཚུལ་རིམ་པ་ཡིན་ལ་འདིར་ནི་ལོག་རྟོག་རྒྱས་པར་བསལ་བའི་སྒོ་ནས་གཏན་ལ་འབེབས་བྱེད་ཀྱི་ཚད་མ་གོ་སླ་བའི་ཆེད་དུ་ཡིན་ནོ། འོ་ན་གཞན་དུ་རྟོགས་དཀའ་བ་ཉིད་བསྒྲུབ་བྱར་བྱས་པར་འགྱུར་རོ། ཟེར་ལབ་པ་རེད་པ། རེད་པ། གཞན་དུ་ཟེར་དུས་ཙ་ད་ག་རེ་རེད་ཟེར་ན་ཕ་གི། ཚད་མ་རྣམ་ངེས་དང་ཚད་མ་ཀུན་བཏུས་ལ་སོགས་པའི་སྐབས་སུ། འོ། རྟོགས་དཀའ་བ་ཉིད། འོ་བསྒྲུབ་བྱར་བྱས་པར་འགྱུར་རོ་ཞེ་ན་མ་ཡིན་ཏེ། གཙོ་བོར་གདུལ་བྱའི་དབང་པོའི་རིམ་པ་ལ་ལྟོས་ནས་དེ་ཙམ་གྱིས་རྟོགས་ནུས་ལ། དེར་ད་གཙོ་བོ་གདུལ་བྱ་ནི་ཚད་མ་རྣམ་ངེས། འོ་རེད་ད་དུག་ཟ་ག་ཟེ་ཡ་འོ་ན། ཚད་མ་རྣམ་ངེས་དང་ཚད་མ་ཨ་ལི་ཡ་གི་སྦྱར་དང་ཚད་མ་ཀུན་བཏུས་ལ་སྦྱར་ན་འགྲིག་རེད། འོ། ཚད་མ་ཀུན་བཏུས་ལ་སྦྱར་སོང་ན་ཚད་མ་ཀུན་བཏུས་ཀྱི་གདུལ་བྱ་ཁོ། འོ་ག་རེ་རྟོགས་ཐུབ་དགོས་རེད་ཟེར་ན་རྒྱུད་ལ་སྐྱེའི་རིམ་པ་དེ་རྟོགས་ཐུབ་ན།

བསམ་བློ་དེ་འཁོར་གྱི་རེད་བྱས་པ་འདྲ་ཡིན་ཙང་དེ་ཙམ་གྱིས་གཙོ་བོར་གདུལ་བྱའི་དབང་པོའི་རིམ་པ་ལ་བརྟེན་ནས་རྟོགས་ནུས་ལ། ཚད་མ་རྣམ་ངེས་ཀྱི་ཆེད་དུ་བྱས་པའི་གདུལ་བྱ་དེ་ཡང་དེ་འདྲའི་ཡིན་པ་མེད་འགྲོ། འདུག་སེ་ཡིན་པ་རེད། ད་སྡེ་བདུན་དུས་གཅིག་ལ་བརྩམས་ཤིང་འདི་ཉིད་ཐོག་མ་ཡིན་པས་འདིར་བསྟན་པའི་རིམ་པ་ངེས་ན་གཞན་དུ་རིམ་པ་གཞན་དུ་བཤད་ཀྱི་ངེས་པ་མེད་པའི་ཕྱིར་རོ། འདུག་སེ་བྱས་ཙང་སྡེ་བདུན་དུས་གཅིག་ལ་བརྩམས་ཟེར་དུས་སློབ་དཔོན་ཆོས་ཀྱི་གྲགས་པ་རང་ཉིད་ཀྱིས་ནི་ཚད་མ་སྡེ་བདུན་ཡོད་པ་སྡེ་བདུན་པོ་དེ་དུས་ཚོད་གཅིག་ལ་འགོ་བཙུགས་ཉི་མ་གཅིག་ལ་འགོ་བཙུགས་ནས་རྩོམ་བཞག་གནང་ཡོད།

ཐ་ན་དེ་ལ་དེ་འདྲ་ཅིག་དང་མི་མཐུན་པ་ཞིག་གསུངས་ཤག་ཟེར་ཨ་ལས་དེ་གཞན་དག་ཅིག་ཡིན་པ་ཐག་ཆོད་བསམ་ནས་ཨ་ལས་གཞན་དག་ག་རེ་ཟེར་ན་རྒྱུད་ལ་སྐྱེ་བའི་རིམ་པའི་དབང་དུ་བྱས་ནས་ཡིན་པ་ཀུན་ཧ་གོ་ཐུབ་ཀྱི་རེད་ཅེས་པ་རེད་གཞན་དག་དེ་འདྲ་ཡིན་དུས་ད་ནང་འགལ་མི་འདུག་བ་དཔེ་ཆ་ཁག་ཁག་ཡིན་ཙང་སྐྱོན་ཡོད་མ་རེད། ཨོ་ཐུགས་ལན་ཅིག་རྒྱག་གི་ཡོད་ཡིན་པ་རེད། ཨོ་གཙོ་བོ་གདུལ་བྱའི་རིམ་པ་ལ་བལྟས་ནས་དེ་ཙམ་གྱིས་རྟོགས་ནུས་ལ་སྡེ་བདུན་འབྲེལ་གཅིག་ལ་བརྩམས་ཤིང་དེ་ཉིད་ཐོག་མ་ཡིན་པས། དེ་ཉིད་ཐོག་མ་ཡིན་པས་ཚེས་གྲངས་གཅིག་ལ་བརྩམས་ཡོང་དུས་ན་ཉི་མ་གཅིག་ལ་འགོ་བཙུགས་ན་ཉི་མ་གཅིག་ལ་འགོ་བཙུགས་ན་ཨ་ལི་སྔོན་རྟིང་གཅིག་དགོས་པ་རེད་མ་གཏོགས་ཁོ་ན་སྔོན་རྟིང་གཅིག་མེད་པ་ལ་ཉི་མ་གཅིག་ལ་འགོ་བཙུགས་ན་ཡང་དེ་ནི་ཨ་ལི་ཁོ་ལ་སྔོན་རྟིང་གཅིག་མེད་པ་ལ་ཐབས་རྩ་ནས་ཡོག་མ་རེད་བ་འོ་མེད་ཡོང་དུས་དང་པོ་དང་པོ་དེ་དེའི་ཚད་མ་རྣམ་འགྲེལ་དེ་རྩོམ་པ་རེད་བྱས་ཙང་དེ་གདུལ་བྱའི་ལོག་རྟོག་འགོག་པའི་དབང་དུ་བྱས་ནས་རྩོམ་པ་ཡིན་རེད་དེ་ནི་འདིའི་བཤད་ཚུལ་དེ་ཨ་ཁོ་ན་གཞན་དག་ལ་ད་དེ་རྒྱུད་ལ་སྐྱེ་བའི་རིམ་པའི་དབང་བྱས་ནས་བཤད་པ་ཡིན་པར་བསམ་ནས་རྟོགས་ཐུབ་ཀྱི་རེད་ཟེར་ཡང། ཨོ་བརྩམས་ཤིང་དེ་ཉིད་ཐོག་མ་ཡིན་པས་འདིའི་རིམ་པ་ངེས་ནས་གཞན་དུ་རིམ་པར་ཤེས་ཀྱང་ཉེས་པ་མེད་པར་འགྱུར་རོ། དེ་ལ་ཕྱོགས་ཆོས་ཞེས་པ་རྐང་པ་བཞིས་གཏན་ཚིགས་ཡང་དག་གི་མཚན་ཉིད་དུ་གཟའ་ལྔ་རུ་ཤེས་པ་ཉིད་དགོས་པར་ཟད་དོ། ད་འདིར་རེ་བ་ད་ལྟ་འདིའི་བར་གཟའ་ཁ་ལང་ལ་སྐད་ཆ་ག་རེ་བྱུང་བ་རེད་ཟེར་ན། རྗེས་དཔག་དང་པོ་བཤད་པ་ཡིན་ཟེར་རང་དོན་དང་པོ་བཤད་དགོས་རྒྱུ་མཚན་ག་རེ་རེད་ཟེར་དེ་ཁུལ་བར་གཟའ་ཁ་ལང་ལ་རྙོག་དྲ་ཐོལ་བ་ཆགས་འགྲོ་བར་བ་མ་དོ་ཤེས་པ་ཉིད་དགོས་ཡ་དེ་ལ་ག་རེ་རེད་ཟེར་ན། ད་རྗེས་དཔག་གི་རྟེན་དུ་གྱུར་པའི། རྟགས་ཡང་དག་དེ་ཤེས་དགོས་པ་རེད། ཤེས་དགོས་ཏེ་རྗེས་དཔག་དང་པོ་ཤེས་དགོས་པའི་ཕྱིར། རྗེས་དཔག་ཤེས་པ་ལ་རྟེན་དུ་གྱུར་པའི་རྟགས་ཡང་དག་ཤེས་པའི་སྒོ་ནས་རྗེས་དཔག་ཤེས་པ་ཡིན་ཙང་རྟེན་དུ་གྱུར་པའི་རྟགས་ཡང་དག་ཤེས་དགོས་ཤེས་པ་ཉིད་དགོས་ཡ་གོ་ལ་དེ་རེད་བ། གཞལ་བྱ་ར་ངེས་ངེས་པའི་ཐབས་ཁོ་རེད་བའོ། དེ་ཡིན་ན་དེ་བ་ས་ཁ་ལའང་དེ་ལ་ཁོ་རང་རྙོག་དྲ་ཆགས་པ་ཡིན་ཙང་དེའི་ལན་གོ་བྱེད།